བདག་གཞན་མཉམ་བརྗེ་གཏོང་ལེན་ད་བྱེད་པ་རེད། དེ་བསམ་སྟོང་ཅི་འདྲ་འདུལ། འགྲོ་བའི་སྡིག་དང་སྡུག་བསྔལ་འདི་གཉིས་སོགས། འགྲོ་བའི་སྡིག་པ། སྡིག་པ་མི་དགེ་བ་མཚམས་མེད་པ་ལྔ། སྡིག་མི་དགེ་བ་བཅུ། ད་ག་ནང་བཞིན་སྡོམ་པ་གསུམ་དང་འགལ་བའི་བཅས་པ་ལ་སོགས་པའི་སྡིག་པ་ཐོག་མ་མེད་པ་ནས་བསགས་པའི་སྡིག་པ་ཚང་མ་བློ་དང། འགྲོ་བའི་སྡིག་དང་སྡུག་བསྔལ་ཟེར་ད་སྡུག་བསྔལ་དེ་ལ། རིགས་དྲུག་སྤྱི་ཡི་སྡུག་བསྔལ་འཁོར་བ་སྤྱི་ཡི་སྡུག་བསྔལ་བརྒྱད་དང་དྲུག་ལ་སོགས་པ་དང། སོ་སོའི་སྡུག་བསྔལ་དམྱལ་བ་ཚ་གྲང། ཡི་དྭགས་ལ་བཀྲེས་སྐོམ་ངལ་འཇིགས། དུད་འགྲོ་ལ། གླེན་ཞིང་གཏི་མུག་པ་དང་བཀོལ་ཞིང་སྤྱོད་པའི་སྡུག་བསྔལ། མི་ལ་སྐྱེ་རྒ་ན་ཤི་དང་འཆི། འཆི། སྐྱེ་རྒ་ན་འཆི་ལྷ་ལ་འཆི་འཕོ་ལྟུང་བ་ལྷ་མ་ཡིན་གྱི་ཕྲག་དོག་འཐབ་རྩོད་ཀྱི་སྡུག་བསྔལ་ལ་སོགས་རིགས་དྲུག་སོ་སོའི་སྡུག་བསྔལ། གང། ཡོད་པ་ཚང་མ་སློབ་པའི། སྐྲ་གྲིས། སྐྲ་བཞར་བ་ནང་བཞིན་ནང་སྙིང་གཉིས་ལ་ཚུར་ཆད་ནས། འོད་ནག་པོའི་རྣམ་པ་ཅན་ལ་ཚུར། རང་གི་སྣ་བུག་གཡོན་པ་ནས་ཞུགས་ནས།

བཤད་སྒྲུབ་འཆད་ཉན་ལ་སོགས་པ་དང། བསླབ་པ་གསུམ་ལ་སོགས་པའི་ཡོན་ཏན། འོ་དེ་དང་མཉམ་དུ་འོད་དཀར་པོའི་རྣམ་པ་ཅན་ལ་སྣ་སྒོ་གཡས་པ་ནས་ཕར་བཏོན་ཡོང་དུས་མདུན་ན་བླ་མ་དཀོན་མཆོག་སྲས་དང་བཅས་པ་གསལ་བཏབ་ཡོད་ཡིན་ཙང་ཁོང་རྣམ་པའི་ཐུགས་རྒྱུད་ལ་ཡོད་པའི་སྤངས་དང་རྟོགས་པའི་ཡོན་ཏན། རྒྱལ་བ་སྲས་དང་བཅས་པའི་བྱིན་རླབས་ནུས་མཐུ། སྒང་ག་སློབ་པའི་བདག་པོ་མེད་པའི་ཚུལ་རི་བོ་ཆེ་ནས་སྒང་ག་སློབ་ཚོ་མཉམ་དུ་འོད་དཀར་པོའི་རྣམ་པ་ཅན་ལ་མར་ཡོང་ནས་འགྲོ་བ་སེམས་ཅན་ཚོགས་ཀྱི་སྣ་བུག་གཡོན་པ་ནས་གཡོན་པ་ནས་ཕར་ཞུགས།

ཚུར་བླངས། ཕར་གཏོང་ཡ་དེ་དུས་གསུམ་གྱི་དགེ་བ་རང་གི་བསགས་པའི་བསགས་ཟིན་པ་བསག་འགྱུར་གྱི་དགེ་བ། གང་དེ་བསགས། ནི་བླང་བར་བྱ། བདག་གི་ལུས་དང། ལོངས་སྤྱོད་དང། རང་གི་ལུས་འདི་ཡིད་བཞིན་གྱི་ལུས་སུ་བསྒྱུར་དགོས་རེད། ངའི་ལུས་འདི་ག་རེ་བྱེད་ཟེར་ཅིག་ཤ་དེ་ཟ་ཁྲག་དེ་འཐུང་ན་མ་གཏོགས་གཞན་ཕན་ཐོགས་ཡ་ཡོད་མ་རེད། ཤ་ཁྲག་འདི་དགེ་ལྟའི་ཚ་རེ་རེད། ད་ཡིད་བཞིན་གྱི་ལུས་སུ་བསྒྱུར་ཟེར་ཡ་ཡིད་བཞིན་གྱི་དངོས་པོ་སེམས་ཅན་འདི་གང་ལ་གང་འདོད། བས་ཟས་འདོད་པ་ལ་ཟས་སྐོམ་འདོད་པ་ལ་སྐོམ་ནོར་འདོད་པ་ལ་ནོར། བས་གསེར་འདོད་པ་ལ་གསེར་བྲན་འདོད་པ་ལ་བྲན་ཟེར་གར་ཁ་སང་སྣ་ཚོགས་མཇལ་ན་ཡང་སེམས་ཅན་ཐམས་ཅད་གང་འདོད་འདོད་ཀྱི་དངོས་པོ་ལ་ཕར་གྱུར་ནས། ཡིད་བཞིན་གྱི་དངོས་པོ་གྱུར་པ་དང། ད་ནང་བཞིན་རྒྱལ་བ་ཀུན་གྱི་སྤངས་རྟོགས་ཀྱི་ཡོན་ཏན་ཚང་མ་སློབ་པས། ཕར་འགྲོ་ནས་སེམས་ཅན་དེ་རྣམས་ཀྱི་ཐོག་ཐོག་ནས་འདོད་པ་ཚིམ་སོང་བསམ་པ་འགྲུབ་གནས་སྐབས་དང་མཐར་ཐུག།

ད་ནང་བཞིན་གྱི་ལོངས་སྤྱོད་བཏང་བར་སོ་སོ་ལ་གང་ཡོད་ཁ་སྐྱོང་དང་འགྲོ་བ་པའི་ཆེད་ལོངས་སྤྱོད་གང་ཡོད་པ་དེ་སེམས་ཅན་རང་རང་སོ་སོས་གང་འདོད་འདོད་ལ་གྱུར་པ་དང། དེ་དང་ཆབས་ཅིག་ལ་རྒྱལ་ཀུན་རྒྱལ་བ་སྲས་དང་བཅས་པ་མདུན་ན་བཞུགས་པའི་བླ་མ་ཡི་དམ་དཀོན་མཆོག་གི་ཐུགས་རྒྱུད་ཀྱི་སྤངས་པའི་ཡོན་ཏན་རྟོགས་པའི་ཡོན་ཏན་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་ཚང་མ་ལ་འོད་དཀར་པོའི་རྣམ་པ་ཅན་དུ་སེམས་ཅན་དེ་རྣམས་ཀྱི་སྣ་བུག་གཡོན་པ་ནས་ཞུགས་ནས་བྱིན་རླབས་ཐོབ་བྱིན་རླབས་ཐོབ་པ་ཡིན་ཙང། བས། ད་བྱིན་རླབས་གཙོ་བོ་དེ་འདི་རེད།

སྟོང་ཉིད་དེ་རེད། སྟོང་ཉིད་དེ་ལ་གང་ཟག་གི་བདག་མེད་ཆོས་ཀྱི་བདག་མེད་གཉིས་ཡོད་རེད། དེ། ང་རང་བཞིན་གྱིས་མ་གྲུབ་པ་དེ་གང་ཟག་གི་བདག་མེད་རེད། དེ་མ་ཡིན་པའི་ཕུང་པོ་ལ་སོགས་པའི་བདག་མེད་རང་བཞིན་མ་གྲུབ་པ་དེ་ཆོས་ཀྱི་བདག་མེད་རེད། དེས་ན། གང་ཟག་གི་བདག་མེད་དེ་ཡག་པོ་ཞིག་བཙལ་དགོས་རེད། དང་པོ། ང་རང་ཚོ་ཕུང་མཁན་དེ་འདི་རེད་འཛིན་ཡག་དེ་བས་ང་ངང་ཤུགས་ཀྱིས་འཛིན་འོང་ཡག་དེ་འདི་རེད། དེ་ཡིན་ཙང་གང་ཟག་གི་བདག་མེད་ཤ་སྟག་བཤད་ཀྱི་ཡོད་དུས་རྒྱུན་རེད་དེ་ཡིན་ནས་གང་ཟག་གི་བདག་མེད་དེ་ཤེས་སོང་ན་ཁ་ཕ་པོ་ན། ང་ང་ཞེས་པའི་ང་དེ་བཏགས་དོན་དེ་ཕུང་པོ་ལྔ་ལ་མ་ལྟོས་པར་རང་དབང་དུ་ཡོད་པ་དེ་མི་འདུག་བསམ་པའི་བློ་དེ་སྐྱེས་འོང་དུས་ཕུང་པོ་ལྔ་དང་གཅིག་དང་ཐ་དད་དུ་མེད་པ་དེ་ང་རང་བཞིན་གྱིས་མེད་པའི་དོན་ལ་བཞག་ནས། ད་ཆོས་གང་དང་གང་ཡིན་ནའི་པའི་ཐ་ན་པའི་གཅིག། ག་རེ་ཡིན་ནའི་ཆོས་ག་ནའི་དེ་པ་པ་ཅི་ཅི་ལ་རེ་བ་དེ་ཚོ་མིང་ཅིག་བཏགས་ཡོད་པ་དང་གཅིག་ག་རེ་ཡིན་ན་མིང་རེ་རེ་ཡོད་རེད་མིང་དེ་བཏགས་ཡོང་དུས་པའི་མིང་བློ་ཡིས་བཏགས་པ་མ་ཡིན་པར་ཁོ་རང་གི་དོན་སྟེང་ནས་ཡོད་པ་འདྲ་བོ་ཅིག་བཞག་གི་རེད་ཨ་དེ་བྲོ་བས་དེ་ག་པར་འདུག་བརྟགས་ནས་དེས་པའི་གདགས་གཞི་ཚོགས་པ་ལ་མ་བཏགས་པ།

um the selflessness of a person and uh, selflessness of phenomena and selflessness of a person is that a non-inherent existent I. Non-inherent existent I is the selflessness of a person, whereas the uh, the um, as non-inherent existent of anything, uh, uh, any uh, objects or anything other than the self or I is known as the selflessness of you know the uh, of you know, the phenomena. So first of all, we should then meditate on uh, this uh, selflessness of persons or non-inherently existent I. The way uh, the, we should meditate on this is that um,

བཅུ་དྲུག་བཤད་ནས་མདོར་བསྡུས་ཏེ་སླར་ཡང་བཞིར་བཤད་དེ་དག་ནི་ཐེག་ཆེན་དུ་ཡང་བཞེད་པ་ཡིན། སྟོང་ཉིད་ཉི་ཤུ་རེད་འགྲོ་རེད་བཅུ་དྲུག་བསྡུས་ན་བཞི་རེད་བཞི་པོ་དེ་ཡར་བརྒྱབ་ན་ཉི་ཤུ་རེད། ད་དུང་བསྡུས་ན་གཉིས་རེད། ཆོས་དང་བདག་མེད་དབྱེ་བས་རྣམ་གཉིས་གསུངས། ཟེར་བ་རེད་སྟོང་པ་ཉིད་གཉིས་སུ་འདོད་པ་རེད། སྟོང་པ་ཉིད་དེ་ལ། ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་གཉིས་སུ་འདོད་པ་རེད་དེ་ཚོའི་དོན་དག་དང་གྲངས་ཀ་རྒྱག་སྟངས་དང་དོན་དག་དང་གཅིག་ཤེས་རོགས་བྱས་ན་ཡག་པོ་ཡོད་རེད་དཔེ་ཆ་ཞིག་ལྟ་བའི་འཇུག་སྒོ་དེ་ལ་དེ་ཚོ་བསླབ་དགོས་རེད། ཧོ་མ་ནག་གིས་དེའི་དཔེ་ཆ་ཁྱོད་རང་ཚོའི་སྟེང་ནས་ཤོར་བ་དགེ་བཤེས་ཚོ་གིས་ཤེས་མ་རེད་དེ། ཁྱོད་ཚོས་སྐད་ཆ་དྲིས་གི་མ་རེད་ཁོང་ཚོས་ཤེས་གི་མ་རེད། མི་དྲིས་འོ་ཡ་དེ་ག་རེད་བསམ་ཁྱོད་ཚོ་ག་ཡོད་མ་ཤེས་མ་རེད་བ། ཁོང་ཚོས་མི་ཤེས་འོ་ཡ་དེ་ད་ཁོང་ཚོ་ཕན་པ་མི་འདུག་ཁོང་ཚོས་ཤེས་གི་མ་རེད་བསམ། གཡུགས་བཞག་པ་རེད་ཨ་ནི། ལམ་རིམ་འདྲ་བ་གཅིག་གི་བསམ་བློ་གཏོང་བའི་ཁར་ཁ་ཐུ་བོ་གཅིག་གི་བས་ལམ་ཁ་ཕྲ་བོ་གཅིག་ནས་ཁྲིད་སོང་བ་རེད། ལམ་ཁ་ཕྲ་བོ་གཅིག་ནས་ཞོ་མང་ཆུང་གཡུལ་གྱི་ཁེ་ཡར་ཁྲིད་ནས་ཨ་དེ་བ་གཅིག་སླེབས་ས་གཅིག་རེད་ཟེར་བ་དེ་རེད་ཅིག་བསྟན་བཞག་པ་མ་གཏོགས་ལམ་ཁ་མཐོང་དཀར་པོ་གྱི་ཕར་ལྟ་ཚུར་ལྟ་རྒྱ་ཆེན་པོ་དེ་ཡོད་མ་རེད། ཨ་ནི་གཞུང་ཆེན་པོ་ལ་ལྟ་ཚུལ་ཨ་ནི་བས་གང་དགའ་ཁུང་དུ་ཆོད་ནས་ཨ་ནི་ཤེས་རྒྱ་ཆེ་བ་གང་ཡིན་པ་དེ་ལ་ལྟ་བ་སྤྱོད་པ་སྒོམ་རྒྱུ་མང་ང་ཡག་པོ་ཡོང་གི་ཡོད་རེད་དེ་ཚོ་ཏོག་ཙི་བལྟས་ན་བག་ཆགས་ཞོག་ཡ་ཡག་པོ་ཡོད་རེད།

and uh, endless uh, endlessness and so forth and uh, emptiness emptiness means for example and uh, that the emptiness itself is not the empty of inherent existence so it's called emptiness of emptiness and emptiness of you know uh, this uh, uh, beginninglessness and uh,

མི་ཟེར་མཁན་དེ་དག་མགོ་གྲུབ་པ་རེད་ལག་པ་གྲུབ་པ་རེད་རྐང་མགོ་གྲུབ་པ་རེད་ཨ་ནི། ཅེས་ཡན་ལག་ཉིང་ལག་ཐང་པའི་གཅིག་རྒྱུ་མ་དོན་དྲུག་སྣོད་དྲུག་དོན་དོན་ལྔ་སྣོད་དྲུག་ས་གང་ག་ཚང་གྲུབ་དགོས་རེད་མ་གཏོགས། ཅེས་སྤྱི་ཁོག་གཅིག་གིས་གཞུང་ཤིང་བྱས་དུས་མ་ད་ག་ནང་བཞིན་བྱང་ཆུབ་སེམས་ཀྱིས་གཞུང་ཤིང་བྱས་ནས་འགྲུབ་ཡག་དེ་ལ་ས་བཅུ་ལམ་ལྔ་བསྒོམས་ནས་འགྲོ་དགོས་རེད་ས་བཅུ། ས་བཅུ། ས་བཅུ་པ་ནི་སླེབས་སོང་ན་སངས་རྒྱས་འགྲུབ་ཡག་རེད། ལམ་ལྔ་བསྒོམ་དགོས། ལམ་ལྔ་པ་དེ་སླེབས་དུས་སངས་རྒྱས་པ་རེད། ས་བཅུ་དང་ལམ་ལྔ་རེད། ཨོ་དེ་ལ་དོན་བདུན་བཅུ་ཞེས་བྱ་འདུག་དོན་བདུན་བཅུ་ཟེར་ཡ་དེ་ཨོ་དེ་འགྲོ་ས་གི་ལམ་ཁ་དེ་རེད། དེ་སྒོམ་རྒྱག་རྒྱུ་ཡོད་པ་བཅས་ཧ་གོ་དགོས་རེད། ཨ་ནི་ང་རང་ཚོ་དེང་སང་སྒོམ་རྒྱག་རྒྱུ་ཡོང་ཡས་དེ་ལ་ཞི་གནས་སྒོམ་གྱི་ཡིན་ཟེར་མཁན་མང་པོ་འདུག་ཕྱི་རོལ་པ་དང་ཐུན་མོང་སོང་ཚར་རེད་དེ། རེད་དེ་ཕྱི་རོལ་པ་ཞི་གནས་སྒོམ་སྟངས་ཤེས་ཀྱི་ཡོད་མ་རེད། ཕྱི་རོལ་པ་ཚིག་གི་ག་དེ་ཆོག་གི་ཡོད་མ་རེད།

meditators on the tranquil abiding even cannot uh, uh, identify about in you know, uh, you know the suppleness what does really suppleness mean so i'm not sure what in you know, this uh, meditators of the tranquil abiding are then meditating on
དེ་ནས་ཡང་མང་པོ་བཤད་བཞག་དེ་མ་ཐག་གི་ཆོས་ནི་དེ་འདྲས་ད་གུང་ཐུག་གི་མ་རེད་བསམ་གོ་མ་རེད་རྣམ་མཁྱེན་ཁོ་རང་རེད། བྱང་སེམས་ཀྱི་སེམས་བསྐྱེད་ཁོ་རང་རེད། སེམས་བསྐྱེད་སྒོམ་དུས་སེམས་ཅན་གྱི་དོན་དུ་སངས་རྒྱས་ཐོབ་དགོས་གོ། སངས་རྒྱས་ཐོབ་ཡང་སངས་རྒྱས་ཀྱི་ཡོན་ཏན་དེ་ལ་ག་རེ་ཡོད་རེད་ཟེར་ན་ཐུགས་ཀྱི་ཡོན་ཏན་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་རེད། རྣམ་མཁྱེན་དེ་གའི་རྣམ་པ་དེ་ལ་བརྒྱ་དང་བཅུ་ཡོད་རེད། ད་ག་ནང་བཞིན་ལམ་ཤེས་པའི་ཡོན་ཏན་དེ་རེད་སུམ་ཅུ་སོ་དྲུག་ཡོད་རེད།

འང་དེ་འདྲ་ཡིན་ཙང། ཏོག་ཏོག་ཙམ་དེ་ཚོ། སེམས་བྱུང་སྤྱི་ཁོག་ཁྲིད་བསྡད་པས། བློ་རིག་སྤྱི་ཁོག་ཁྲིད་བསྡད་པས། གལ་ཡོད་མ་རེད་དེ་ཚོ་ཏོག་ཏོག་ཤེས་དགོས་རེད། ད་དེ་རྗེས་དེ་གི་རྟོགས་པའི་ཡོན་ཏན་ཚོ་གང་དགོས་ལ་རྒྱལ་བ། མདུན་ལ་བཞུགས་པའི་བླ་མ་རྒྱལ་བ་སྲས་དང་བཅས་པའི་ཐུགས་ལ་མངའ་དེ་ཡོད་ཡིན་ཙང། ཨ་ནི་རང་གི་བའི་དགེ་བ་དང་དུས་གསུམ་གྱི་དགེ་བ་དང་ལུས་ལོངས་སྤྱོད་དངོས་པོ་བཅས་པ་ཕར་འོད་དཀར་པོའི་རྣམ་པར་སོང་བས་དགོས་ལ། སངས་རྒྱས་ཐམས་ཅད་ཀྱི་ཐུགས་རྒྱུད་བརྒྱུད་པའི་ཐུགས་ཀྱི་ཡོན་ཏན།

Uh, describes about in the different qualities of the buddha so remember all these in the good qualities of the buddha and other in the bodhisattvas and then I want you to imagine that uh, all these realizations were now received by this uh, mother sentient beings